བོད་རིགས་སྤུན་ཟླ་ད་རྒྱ་གར་ནང་ལ་བཞུགས་མཁན་ཡིན་ན་རེད་དེ་ག་ནང་བཞིན་ཕྱི་རྒྱལ་ལ་བཞུགས་མཁན་ཡིན་ན་རེད་ཆ་ཚང་ད་ཅིག་འབྲེལ་བ་ཅིག་ཆགས་འགྲོ་གི་འདུག་ར་བ་སོང་ཙང་འདི་ག་རེ་རེད་ལབ་པ་ཡིན་ན་ཉེ་ཆར་ཨ་ནི་རྣམ་པ་ཚོ་མཁྱེན་གསལ་ལྟར་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་སྐུ་གཟུགས་ལ

མཚུངས་མེད། དགོན་སྡེ་གྲྭ་ཚང་ཁག་གི་འགན་འཛིན་རྣམས་ཀྱི་ཞབས་དྲུང་དུ་ལ་ཆེད་ཞུ་ལ། འདི་ག་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལྔ་ནས་ཞུ་ཚུལ་དོན་སྙིང། དགོངས་པར་མངའ་གསལ་བཞིན་བོད་མིའི་སྤྱི་མཐུན་གྱི་བསོད་ནམས་དང། བོད་མི་ཆིག་སྒྲིལ་གོང་བུ་གཅིག་ཏུ་གནས་རྒྱུ་དང། ཡང་སྒོས་རང་རེའི་བོད་འབངས་རྣམས་ཀྱི་འཕྲལ་ཕུགས་གཉིས་ཀའི་བདེ་སྐྱིད་ཀྱི་རྩ་བ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་སྐུ་ཕྱྭ་ལས་ལྷག་པའི་གནད་དོན་གཞན་མ་མཆིས་པ་དང་རོ། འདི་ལས་ལྷག་གནད་དོན་གཅིག་ང་རང་ཚོ་ལ་ཡོད་མ་རེད་རོ། སྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པ་དང་ར་བ་ཨ་ཅིག་གིས་ཁོང་གི་ཨ་ནི་མཛད་པ་དེ་ལ་ཨ་ནི་ཅིག་བར་ཆད་མ་ཡོང་བའི་ཆེད་དུ་རོ་ང་རང་ཚོ་ཚང་མས་ཀྱི་སྤྱི་སྙོམས་ཀྱི་བསོད་ནམས་བསག་དགོས་དེ་ངས་དཔེ་གལ་ཆེན་པོ་རེད་བསམ་གི་འདུག་རོ། སོང་ཙང་འདི་ནས་མར་ཀློག་པ་ཡིན་ན་བོད་མིའི་མགོན་སྐྱབས་སུ་སྐུ་ཚེ། ཞབས་པད་མི་འགྱུར་རྡོ་རྗེའི་ཁམས་སུ་བརྟན་པ་དང། ཕྱི་ནང་ཚུལ་འབྲས། འབྲི་ཚུལ་ཙམ་ཡང་མ་ཤེས་པར་རླབས་ཆེན་གྱི་མཛད་འཕྲིན་མཐའ་དག་ཕྱོགས་བཅུར་རྒྱས་སླད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཚེས་བཅུ་གཅིག། ཨ་ནི་རེས་གཟའ་ལྷག་པ་ད་དེ་རིང་ཆགས་འགྲོ་གི་ཡོད་རེད་བ